ཐ་མ་དེ་ལ་འོ་ད་ཉན་ཐོས་སངས་རྒྱས་བྱང་ཆུབ་སེམས་དཔའི་ཚོགས་ཀྱིས་བསྐོར་བའི་ཡུམ་དེ་ལ་ཕྱག་འཚལ་ལོ་ཟེར་ཕྱག་འཚལ་ལོ་ཟེར་ཏེ་ཡར་ལངས་བྱས་ནས་དེ་ནས་གང་ལ་ཕྱག་འཚལ་བ་རེད་ཟེར་ན་ཡུམ་མཁྱེན་པ་གསུམ་པོ་དེ་ལ་ཕྱག་འཚལ། སུ་ཡི་ཡུམ་རེད་ཟེར་ལབ་དུས་ཉན་ཐོས་དང་དེ་ནས་རང་རྒྱལ་བྱང་ཆུབ་སེམས་དཔའི་ཚོགས་དང་བཅས་པ་སྟེ་དེ་རྣམས་དང་ལྷན་ཅིག་པས།

འགྲོ་ལ་ཕན་པར་བྱེད་རྣམས་ལམ་ཤེས་ཉིད་ཀྱིས་འཇིག་རྟེན་དོན་སྒྲུབ་མཛད་པ་གང་ཚིག་གཅིག་རོ། དེ་ནས་ཐོ། གང་དང་ཡང་དག་ལྡན་པས་ཐུབ་རྣམས་རྣམ་པ་ཀུན་ལྡན་སྣ་ཚོགས་ཀུན་ལྡན་པ་ཟེར་ཚིག་གཅིག་རོ། ད་དེ་ཡུམ་དེ། ཉན་ཐོས་བྱང་ཆུབ་སེམས་དཔའི་ཚོགས་ཀྱིས་བསྐོར་བའི་ཡུམ་དེ་ལ་ཕྱག་འཚལ་ལོ་ཞེས་པའི་ཚིག་གཅིག་གིས་བསྟན་པ་རེད་ཟེར་གྱི་ར། དེ་ལྟ་ན་ཉན་རང་དང་བྱང་སེམས་ཀྱི་ཡུམ་མིན་ནམ་ཞེ་ན། རེ་བ། ཨ་ནི། ཚིག་ཁོ་རང་ཚིག་ཟིན་ནང་བཞིན་བྱེད་པ་ཡིན་ན། ཉན་ཐོས་དང་རང་རྒྱལ་བྱང་ཆུབ་སེམས་དཔའ་དེ་དང་ལྷན་ཅིག་པའི་སངས་རྒྱས་ཀྱི་ཡུམ་དེ་ད་ལབ་དུས་གང་ན་སངས་རྒྱས་གཅིག་པུ་འདྲ་བོ་ཅིག་གོ་འགྲོ་བའི་བཟོ་འདྲ་ཅིག་ལས་དེ་དེ་འདྲའི་ཡིན་པ་ཡིན་ན། ཉན་ཐོས་དང་རང་རྒྱལ་དང་བྱང་ཆུབ་སེམས་དཔའ་དེ་ཚོའི་ཡུམ་མ་རེད་པས་ལབ་ན་མིན་ནམ་ཞེ་ན་བཞི་ཀའི་ཡུམ་ཡིན་ཀྱང། སྐྱེས་ལ་སྐྱེས་ལ་གཅིག་ཚེ་བརྒྱ་བ་དེ། སྐྱེས་ལ་གཅིག་ཚེ་བརྒྱ་བ་དེ་ཟེར་བ། སྐྱེས་ཡུམ་སྐྱེས་བརྩམས་པ་དེ་ལ་ཚིག་གཅིག་གིས་བརྒྱར་བརྒྱ་བསྐྱོར་གྱི་རེད་ཟེར་གྱི་རེད་དོ་སྐྱེས་ལ་ཟེར་གྱི་རེད་རོ། ཁྱེད་གསུམ་གྱི་སྐྱེས་ཡུམ་འདྲ་བོ་ཅིག་བྱ་ཅི་ན།

སངས་རྒྱས་ནས་སྐྱེ་དང་སངས་རྒྱས་ནི་བླ་མ་དམ་པ་ཡིན་བླ་མ་དམ་པ་ཡིན་ཞིང། ཡོན་ཏན་གོང་ན་མེད་པ་བླ་མ་མཆོག་ཏུ་གྱུར་པ་རབ་གཙོ་བོ་ཟེར་གྱུར་བ། དེ་རྣམས་ཀྱི་ཡང་ཡུམ་དེ་ཡིན་པ་དེས་ན། སངས་རྒྱས་དེ་དག་གི་ཡུམ་ཡིན་པའི་རྒྱུ་མཚན་ཡོད་དེས་ན་འདི་ནི་བླ་མ་དམ་པའི་ཡང་དམ་པ་ཡིན་པ་དེའི་ཕྱིར་སངས་རྒྱས་དམ་པ་བླ་མ་ཡིན་པ་ཡིན་ཙང་སངས་རྒྱས་ཀྱི་ཡུམ་ཡིན་པའི་རྒྱུ་མཚན་དེའི་ཡང་བླ་མའི་ཡང་བླ་མ་ཟེར་ན་ཅིའི་ཕྱིར་ཆགས་སོ་རེད་ང་ཚོ་ཅི་ནི་ར། བླ་མ་ཡིན་པ་དེའི་ཕྱིར་ཞེས་པའི་ཚིག་གིས་ཡུམ་དེ་འབྲས་ཡུམ་དུ་འཁྲུལ་བར་མི་བྱ་སྟེ་ཚིག་དེ་འདྲ་མཐོང་དུས་གང་ལ་སྐབས་དེའི་ཡུམ་ལ་འབྲས་ཡུམ་ཡིན་པར་འཁྲུལ་བར་མི་བྱ་སྟེ་ག་རེ་བྱས་ནས་ཟེར་ན། སྐབས་དེའི་ཡུམ་རྐྱང་དེ་སངས་རྒྱས་ནི་བླ་མ་དམ་པ་མཆོག་ཏུ་གྱུར་པ་རེད། དེའི་ཡང་ཡུམ་ཡིན་པས་ན་བླ་མ་དམ་པའི་ཡང་བླ་མའམ་ཡང་ན་དམ་པ་ཟེར་ལབ་བཞག་དུས་ཚིག་དེ་ག་རང་ལ་བརྟེན་ནས་སྐབས་དེའི་ཡུམ་དེ་ལ་འབྲས་ཡུམ་ཡིན་དགོས་ཀྱི་འདུག་བ་སངས་རྒྱས་ཀྱི་ཡུམ་ཡིན་དགོས་ཀྱི་འདུག་བ་ཟེར་ནས་ཚིག་དེ་ལ་འཁྲུལ་བར་མི་བྱ་སྟེ།

ད་ཁོ། ཞེ་དྲག་གི་ནུས་པ་འདྲ་བོ་ཅིག་སྐྱེ་ལ་ཕར་རྒྱག་པའི་བཟོ་འདྲ་ཤིག་བཞག་ཆོག་རྒྱུ་མ་གཏོགས་དངོས་ཡོད་གནས་ཚུལ་ལ་ཡུམ་ཆ་ཚང་དེ་འདྲ་གྱི་མ་གདའ། ཡུམ་ཆ་ཚང་སངས་རྒྱས་ཡུམ་ཡིན་དགོས་ཡ་མེད་བ། སངས་རྒྱས་ཀྱི་བཞེད་པ་སྒྲུབ་པའི་རྣམ་མཁྱེན་ཡུམ་གྱི་ཁྱད་པར་ཡིན་པ་ལ་དགོངས་ནས་བྱེ་བྲག་ཡིན་པ་ལ་དགོངས་ནས་དེ་ལྟར་བྱས་ཟེར་དུས་ཡུམ་དེ་བླ་མ་དམ་པའི་ཡང་དམ་པ། སངས་རྒྱས་ཀྱི་ཡུམ་ཟེར་རྒྱར་ཡང་བསྒྱུར་གྱི་རེད།

ཙུག་བྱས་ནས་མཁྱེན་པ་གསུམ་པོ་འདི་གང་ཟག་གསུམ་གྱི་ཡུམ་ཡིན་པ་ཡིན་ན་གང་འདྲ་བྱས་ནས་ཡུམ་བཞག་པ་རེད་ཟེར་ལབ་དུས་ད་གཞི་ཤེས་ཀྱིས་ཉན་རང་སློབ་པ་དེ་ཚོ་ཉེར་ཞིར་འཁྲིད་པར་བྱེད་པའི་གི་ཆ་ནས་གཞི་ཤེས་ཉན་རང་གི་ཡུམ་དུ་བཞག་པ་དང་ལམ་ཤེས་ཀྱིས་བྱང་སེམས་ཀྱིས་ནི་འཇིག་རྟེན་གྱི་དོན་སྒྲུབ་པའི་གི་ད་གྲོགས་སེ་གོ་རེ་འདོད་པ་སྐོང་བར་བྱེད་ཀྱི་འདོད་པ་སྒྲུབ་པར་བྱེད་ཀྱི་ཡོད་པ་ཡིན་ཙང་དེའི་ཡུམ་དུ་བཞག་པ་དང་སངས་རྒྱས་འདི་རྣམ་མཁྱེན་གྱིས་སངས་རྒྱས་ཀྱི་ཆོས་འཁོར་བསྐོར་བའི་བདག་རྐྱེན་བྱེད་པའི་གི་ཆ་ནས་སངས་རྒྱས་ཀྱི་ཡུམ་དུ་བཞག་པ་རེད་ཟེར་ལབ་དུས་ད་རེ་རེ་ད་རྩ་བའི་ཚིག་རྐང་གསུམ་དུ་ཡུམ་གོ་དགོས་འདུག་བ།

ད་ག་རེ་རེད་ཟེར་ན་གཞི་ཤེས་དེ་ཉན་རང་གི་ཡུམ་རེད་ཟེར་ལབ་གི་འདུག་དོག་དོག་ག་རེ་རེད་ཟེར་ན་གཞི་ཀུན་ཤེས་པ་ཞེས་པའི་གཞི་ཕུང་པོ་ཕུང་ཁམས་སྐྱེ་མཆེད་ལ་སོགས་པ་ཤེས་བརྗོད་དེ་གང་ཟག་བདག་གི་སྐྱེ་བ་མེད་པ་ཤེས་པའི་གེ་དེ་འདྲ་བའི་གེ་གཞི་ཤེས་དེ་ཉན་ཐོས་དང་རང་སངས་རྒྱས་དེ་དག་གི་འདོད་པའི་གེ་ཉེར་ཞི་གང་ཡིན་པ་དེ་ལ་གཞི་ཤེས་ཀྱིས་ཁྲིད་པར་བྱེད་ཀྱི་ཡོད་པ་ཡིན་ཙང་ཁོ་རང་གི་འདོད་པ་རྫོགས་པར་བྱེད་ཀྱི་རེད་འདོད་པ་རྫོགས་པར་བྱེད་པའི་གེ་ནི་གམ་དུ་ཡུམ་དུ་བཞག་པ་ཡིན་རེད། དེ་འགྲིག་གི་འདུག་ག་ད་ལམ་ཤེས་ནི་བྱང་སེམས་ཀྱི་ཡིན་ཏེ། འགྲོ་ལ་ཕན་འདོགས་པར་བྱེད་པའི་གེ་བྱང་སེམས་རྣམས་འཇིག་རྟེན་གདུལ་བྱའི་དོན་སྒྲུབ་པར་མཛད་པ་གང་ཡིན་པ་དེས་འགྲོ་ལ་ཕན་པར་བྱེད་རྣམས་ལམ་ཤེས་ཉིད་ཀྱིས་འཇིག་རྟེན་དོན་སྒྲུབ་མཛད་པ་གང་ཚིག་འགྲེལ་ད་ག་ནང་རྒྱག་གི་ཡོད་རེད་བ་དེ་བྱས། དེ་ནི་དེའི་ཡུམ་ཡིན་ལ། ལམ་ཤེས་དེ་བྱང་སེམས་ཀྱི་ཡུམ་ཡིན་ལ། དེ་ནི་ལམ་གསུམ་ཤེས་པ་ཉིད་ཀྱིས་དེ་མཛད་པས་སོ། ཟེར་ན། ལམ་གསུམ་ཤེས་པ་ཉིད་ཀྱིས་འཇིག་རྟེན་གྱི་དོན་སྒྲུབ་པར་མཛད་པས་སོ། ལམ་གསུམ་ཤེས་པ་ཉིད་ཀྱིས་འཇིག་རྟེན་གྱི་དོན་སྒྲུབ་པ་རེད་ལབ་ཡོང་དུས་སྐབས་ཐོབ་ག་རེ་གོ་གོ་ཡ་ལེན་དགོས་པ་སྐབས་ཐོབ་བྱས་ན་ལམ་གསུམ་ཤེས་པ་ཉིད་ཀྱིས་འཇིག་རྟེན་དོན་སྒྲུབ་བྱེད་པའི་དོན་སྒྲུབ་པའི་གཙོ་བོ་དེ་ལ་རིགས་ཅན་གསུམ་གྱི་དོན་སྒྲུབ་པ་དེ་ལ་ལེན་དགོས་རེད་ཀོ་ལམ་གསུམ་ཤེས་པའི་ཆ་ནས་ལེན་གྱི་ཡོ་ར་བ་སྤྱིར་བཏང་འགྲོ་བ་མཐའ་དག་གི་འདོད་པ་རྫོགས་པར་བྱེད་ཀྱི་རེད་ལ་གཙོ་བོ་གཙོ་བོ་དེ་རིགས་ཅན་གསུམ་གྱི་དོན་སྒྲུབ་པར་བྱེད་ཀྱི་ཡོ་རེད་ཁོ་རང་ཚོ་གི་ལམ་དེ་དང་རྟོགས་རིགས་མཐུན་པའི་ལམ་དེ་ཚོ་སྒོམ་པའི་སྒོ་ནས་ད་རེ་བ་ཐེག་པ་གོང་མ་ལ་འཁྲིད་པར་བྱེད་ཀྱི་ཡོ་ར་བ་དེ་འདྲ་སོ་ར། ད་དེའི་སྒྲོག་ཤ་ང་ཚོ་ཚིག་འགྲེལ་དེ་ལྟར་ཞུ་མཁན་མི་འདུག་རྣམ་མཁྱེན་ནི་ད་གང་དང་ཡང་དག་ལྡན་པས་ཐུབ་རྣམས་རྣམ་པ་ཀུན་ལྡན་སྣ་ཚོགས་འདི་གསུངས་པ་ཟེར་ལབ་དུས་ད་རྣམ་མཁྱེན་དེ་རེད་བ། རྣམ་མཁྱེན་ནི་སངས་རྒྱས་ཀྱི་ཡིན་ཏེ་སངས་རྒྱས་ཀྱི་ཡུམ་ཡིན་ཏེ། ཐུབ་པ་རྣམས་ཟེར་བ་བརྗོད་བྱའི་རྣམ་པ་ཀུན་དང་ལྡན་པ་ཟེར་ལབ་ན་ཐུབ་རྣམས་རྣམ་པ་ཀུན་ལྡན་ཟེར་ལབ་དུས་གང་ལ། བརྗོད་བྱ་རྣམ་པ་སྣ་ཚོགས་པ་དང་ལྡན་པ་ཟེར།

འཇུག་ཤིག་དེ་ཡི་གེ་ཡུམ་ཡིན་ལ་དེ་འདྲ་བའི་གསུངས་པ་ལ་བདག་རྐྱེན་བྱེད་མཁན་འཇུག་པར་བྱེད་བཅུག་མཁན་དེ་ག་རེ་རེད་ཟེར་ན་དེ་ནི་འདི་ཡི་ཡུམ་རྣམ་མཁྱེན་དེ་རེད་བ། རྣམ་མཁྱེན་གྱིས་གདུལ་བྱའི་ཁམས་དང་མོས་པ་ཇི་ལྟ་བ་བཞིན་དུ་མཁྱེན་པ་ལ་བརྟེན་ནས་སངས་རྒྱས་ཀྱིས་ཆོས་ཚོགས་སྣ་ཚོགས་པ་ཅིག་གསུང་གི་ཡོད་པ་ཡིན་ཙང་སངས་རྒྱས་རྣམ་མཁྱེན་དེ་ཆོས་འཁོར་བསྐོར་བའི་གེ་བདག་རྐྱེན་དེ་བྱེད་ཀྱི་ཡོད་རེད་ར་ཡིན་པ་ཡིན་ཙང་རྣམ་མཁྱེན་དེ་སངས་རྒྱས་ཀྱི་ཡུམ་རེད་དེ་ཡི་ཡུམ་ཡིན་ལ། ཇི་ལྟ་ཇི་སྙེད་ཀྱི་རྣམ་མཁྱེན་གང་དང་ཡང་དག་པར་ལྡན་པ་དེས་དེ་གསུངས་པས་སོ་ལྡན་པས།

དེ་གསུངས་པས་སོ་ཟེར་ལབ་དེ་ཨ་ལས་ལྡན་པས་རེད་དེ་གསུངས་པས་སོ་དེ་ཡང་འགྲིག་འདུག་བྱེད་སྒྲ་མེད་ན། ལྡན་པས་དེ་གསུངས་པས་སོ་དེ་ཡང་འགྲིག་འདུག་རྣམ་མཁྱེན་དེ་རྒྱུད་ལ་ལྡན་པས་དེ་ཡི་གདུལ་བྱའི་ཁམས་དང་མོས་པ་ཇི་ལྟ་བ་བཞིན་དུ་ཤེས་པ་ཡིན་ཙང་རྗོད་བྱེད་ག་རེ་ཟེར་ཚིག་སྣ་ཚོགས་པ་དེ་གསུངས་པ་རེད་ཟེར་བ་ད་ག་རང་འགྲིག་ཡ་དེ་ལབ་ན་འགྲིག་འདུག་ར་འོ་དེ་རེད་ཚིགས་བཅད་དང་ཚིགས་བཅད་དང་པོ་དེ་སློབ་དཔོན་གྱི་བཤད་ཐབས་ཡན་ལག་ལྔ་ཡི་སྒོ་ནས་བཀྲལ་ཏེ་ལབ་ཡ་དེ་ང་ཚོ་ཁ་སང་ཡི་གེ་གང་ནས་ཀྱི་ལས་ཡུལ

དེ་བྱེད་དུས་མཆོད་བརྗོད་ཀྱི་ཚིག་གི་ད་ག་རང་ལ་སློབ་དཔོན་གྱིས་མར་བཀྲལ་ཡོང་དུས་བཤད་ཐབས་ཡན་ལག་ལྔ་ཡི་སྒོ་ནས་བཤད་པ་ཡིན་པ་ཡིན་ན་ད་ག་འདྲ་རེད་ཟེར་ལབ་དུས་སླེབས་ཀྱི་འདུག་ར་བ། ཚིག་གི་དང་པོ་ཟེར་དུས་མངོན་རྟོགས་རྒྱན་གྱི་ཚིག་གི་དང་པོ་མཆོད་བརྗོད་དེ་ར་བ། ཚིག་གི་དང་པོ་སློབ་དཔོན་གྱིས། སློབ་དཔོན་སེང་གེ་བཟང་པོས་བཤད་ཐབས་ཡན་ལག་ལྔ་ཡི་སྒོ་ནས་བཀྲལ་ཏེ། རང་ཉིད་ནས་ཕྱིར་ཏེ་བར་གྱིས་དགོས་པ་དང། འཕགས་པ་བྱམས་པས་རང་ཉིད་དམ་པའི་སྤྱོད་པ་དང་མཐུན་པར་བྱ་བ་ཞེས་པ་ནས། རབ་ཏུ་དང་བ་བསྐྱེད་པའི་ཕྱིར་ཏེ་ཟེར་རྒྱུ་ར་བ། དེ་ཡི་བར་དུ་དེ་ནི་དགོས་དོན་རེད་ད།

སངས་རྒྱས་ཉན་ཐོས་བྱང་ཆུབ་སེམས་དཔའི་ཚོགས་ཀྱིས་བསྐོར་བའི་ཡུམ་དེ་ལ་ཕྱག་འཚལ་ལོ་ཞེས་པའི་བར་གྱིས་དེ་ནི་ཚིག་དོན་རེད་དེ་རེད་སོང་ད་དེ་ལྟར་ན་འཐད་པ་ཡིན་ནོ་ཟེར་ལབ་དུས་དེ་ལྟར་ཕྱག་འཚལ་བ་བསྟོད་པ་སྔོན་དུ་འགྲོ་བ་ཅན་གྱི་བསྟན་བཅོས་མངོན་པར་རྟོགས་པའི་རྒྱན་དེ་བརྩམས་ན་ཟེར་ནས་ཨ་ནི་འཐད་པ་ཡིན་ནོ་ཟེར་ཏེ་ག་རེ་རེད་ཟེར་ན་གཞི་དང་ལམ་དང་རྣམ་པ་ཐམས་ཅད་བརྗོད་བྱར་འདོད་པ་ཡིན་ཙང་ཨ་ནི་ག་རེ་ཟེར་ན་འཐད་པ་ཡིན་ནོ་ཟེར་གྱི་མེད། སྐྱེ་བོ་བློ་གྲོས་དམན་པ་དག་ཅེས་པའི་གོང་ད་ག་རང་ལ།

རྩ་བ་རྩོམ་པ་ལ་འཇུག་པ་དང་འགྲེལ་པ་རྩོམ་པ་ལ་འཇུག་པ་འགྲེལ་པ་རྩོམ་པ་ལ་འཇུག་ཡོང་དུས་སྒང་ལ་འགྲེལ་པའི་འགྲེལ་པ་རྩོམ་སྟངས་དེ་ག་རེ་རེད་ཟེར་ན་རྩ་བའི་མདོ་དོན་རྒྱུ་མཚན་གང་འདྲས་ཅིག་གི་སྒོ་ནས་བཀྲལ་ཡོད་པ་ཡིན་ན་འགྲེལ་པས་ཡང་དེ་ལྟར་བཀྲལ་བ་རེད་ལབ་དུས་བཤད་ཐབས་ཡན་ལག་ལྔ་ཡི་སྒོ་ནས་བཀྲལ་སྟངས་ཅིག་ཡོད་པ། དེའི་སྐབས་སུ་མཆོད་བརྗོད་ཀྱི་ཡང་ཨ་ནེ་ཡི་བུ་གིས། མཆོད་བརྗོད་ཀྱི་དགོངས་པ་དེ་སློབ་དཔོན་སེང་གེ་བཟང་པོས་བཀྲལ་ཡོང་དུས་མཆོད་བརྗོད་ད་ག་རང་ལ་ཡང་བཤད་ཐབས་ཡན་ལག་ལྔ་ཡི་སྒོ་ནས་བཀྲལ་རེད་ལབ་ཡག་དེ་དེ་ཡི་གེ་ཁ་གསལ་པོ་ཞེ་པོ་མེད་དུས་སྒང་ལ་ད་དེ་ནས་ཁ་གསལ་ཡིན་འདུག་བ་དེ་ནམ་རྒྱུན་བཤད་སྟངས་དང་ཏོག་ཙམ་མི་འདྲ་བ་ཡོད་པ་ཡིན་ས་རྣོན་པའི་རྒྱ་སྐད་རྒྱ་སྐད་དེ་ཡོད་རེད། ད་ཁོ་མི་གིས་དེ་ལ་ཞེས་པ་ནི། ག་རེ་ཟེར་དེ་ལ་ཐམས་ཅད་མཁྱེན་པ་ཉིད་གསུམ་དོན་བརྒྱད་བསྡུས་ལ་ཞེས་སོགས་དེ་དང། ཚིགས་སུ་བཅད་པ་འདི་ནི་ལབ་ཡག་དེ་དགོས་དོན་ལ་བཞག་སྟངས་ཅིག་ཡང་ཡོད་རེད་ལ་དགོས་དོན་ལ་འཕྲོས་པའི་སྤྱི་དོན་དང་བསྡུས་དོན་ལ་འཕྲོས་པའི་སྤྱི་དོན་ཟེར་འདི་ཁོ་གཉིས་སོ་སོ་ནས་ཏོག་ཙམ་བཞག་སྟངས་ཡོད་རེད། དེ་རེད་སོང་ན།

སྐབས་འདིའི་ཡུམ་དེ་ལྟར་དམིགས་ཀྱིས་བསལ་བ་ཡིན་ན་སྐབས་འདིའི་ཡུམ་ཟེར་དུས་སྒང་ལ་མཁྱེན་པ་དང་སྲས་ཟེར་ན་འཕགས་པ་རེད། ད་དེ་ལ་ག་རེ་རེད་ཟེར་ན་མཁྱེན་པ་གསུམ་དུ་གྲངས་ངེས་ཀྱི་རེད་ཟེར་ལབ་དུས་ད་ཟེར་ནས་བྱས་ན་མཁྱེན་གསུམ་གང་རུང་ཡིན་པས་ཁྱབ་ཀྱི་རེད་ཟེར་དེ་སླེབས་དགོས་རེད། ཡིག་ཆ་བྱས་ན་མཁྱེན་གསུམ་གང་རུང་དུ་གྲངས་ངེས་ཟེར་ཏེ་དགོས་པ་ཅན་གྱི་གྲངས་ངེས་ཡིན་ཁྱབ་པ་ཅན་གྱི་གྲངས་ངེས་མ་ཡིན་ཟེར་བ་རེད། ད་དེ་ལ་ཡིན་དུས་སྒང་ལ་སྐྱེ་དང་ཡུམ་དང་ཤེར་ཕྱིན་གཉིས་ལ་ཁྱད་པར་ཡོད་མེད།

དུས་མཉམ་ཡིན་པའི་ཕྱིར། དགོངས་པ་བཞི་ཚར་དེ་འདྲ་བྱས་ནས་གོ་བ་དང་དུས་མཉམ་ཡིན་པའི་ཕྱིར། ཡིན་པ་ཡིན་ཙང་རྣམ་མཁྱེན་སངས་རྒྱས་ཀྱི་ཡུམ་དུ་བཞག་པ་དེ་ག་རེ་རེད་ཟེར་ན། རྣམ་མཁྱེན་ལ་བརྟེན་ནས་གདུལ་བྱ་རིགས་ཅན་གསུམ་གྱི་འདོད་པ་རྫོགས་པར་ཡང་ན་ཆོས་འཁོར་རྫོགས་པར་བསྐོར་ཐུབ་ཀྱི་ཡོད་པ་ཡིན་ཙང་ཡུམ་དུ་བཞག་པ་རེད། སངས་རྒྱས་ཀྱི་ས་ལ་དེ་འདྲ་བྱེད་པ་དང་སེམས་ཅན་གྱི་ས་ལ་ཡུམ་དེ་ཚོ་ག་འདྲས་ཡོད་རེད་ཟེར་ན། ཟག་མེད་ཀྱི་ཕུང་པོ་བསྐྱེད་ཅིང་གནས་པར་བྱེད་པ་དང།

ང་ཚོ་ཆོས་རིག་ཟིན་མཚམས་རེད་ད་ཡ་ང་བསམ་བློ་འཁོར་མཁན་དེ་ག་རེ་ཟེར་ན་སྐབས་འདིར་གཙོ་བོ་མཆོག་གི་སྤྲུལ་སྐུ་བྱེད་ཡག་ཅིག་ཡོད་རེད་རྣམ་མཁྱེན་དེ་སངས་རྒྱས་ཀྱི་ཆོས་འཁོར་བསྐོར་བའི་བདག་རྐྱེན་རང་ལ་གསུང་གི་ཡོད་མ་རེད་མཆོག་གི་སྤྲུལ་སྐུ་ཆོས་འཁོར་བསྐོར་བའི་བདག་རྐྱེན་བྱེད་པ་ལ་བྱེད་ཀྱི་རེད་ད་ཟེར་ནས་དེ་འདྲའི་འགྲོ་སྟངས་ཅིག་འདུག་དེ་ལྟ་གི་ཅི་ད་ནམ་རྒྱུན་བྱས་ན་ཁྱེད་ཚོ་ཚོ་ལ་སྔོན་མ་ཆོས་འཁོར་གཏོང་ཉིན་དེ་ཚོ་མང་ཆེ་བ་རིག་སྐྱོང་དྲི་མ་དེ་བ་ཅི་ལེགས་གི་འདུག་རེད་རྣམ་མཁྱེན་ཆོས་ཀྱི་ཆོས་འཁོར་བསྐོར་བའི་བདག་རྐྱེན་ཡིན་པ་ད་ཡིན་ན་རྣམ་མཁྱེན་སྐད་ཅིག་དང་པོ་ལ་དེ་ཏག་ཏག་སླེབས་ཀྱི་འདུག་ག་དུས་ཡིན་ན་དེ་བ་ཅི་ལེགས་དེ་འོ་ར་ད་གོ

ཉཱ་ཡ། ད་ང་ཚོ་འདི་ནས་མར་གྱི་འགྲོ་བ་ད་འདིར་ཡུམ་གྱི་མཐའ་དཔྱད་པ་ལ་གསུམ་ད་རྩ་བའི་ཚིག་དོན་འདིར་འགྲོ་ཚར་དུས་གང་ལ་ད་ཡུམ་ལ་མཐའ་དཔྱད་པ་ལ་གསུམ་རང་ལུགས་བཞག་པ་དེ་ལ་རྩོད་པ་སྤོང་བ་སྟེ་མཁས་པའི་དགོངས་པ་བགྲོད་པ་བགྲོད་པའོ། ད་དང་པོ་ནི། ཡུམ་དེ་གང་ཞེ་ན་མཁྱེན་པ་གསུམ་ནི་འདིར་ཡུམ་ཡིན་ལ། ད་ཡུམ་ཡིན་པའི་རྒྱུ་མཚན་ད་ང་ཚོར་འགྲིག་གི་འོ་རེ་བ་ཡིག་ཆ་བྱས་ན།

ད་ཡིན་པ་ཡིན་ན་ཉན་རང་གི་བཞེད་པ་གྲུབ་པ་ལ་དེ་ཡུམ་དུ་བཤད་པ་རེད་དེ་ནས་ཐབས་ཙམ་དུ་བཤད་ཀྱི་ཉེར་ཞི་ཐོབ་ཟིན་པའི་གི་གཞི་ཤེས་འདི་ལྟའི་གཞི་ཤེས་སུ་མི་འདོད་པ་ནི་མིན་ནོ་ཟེར། སློབ་ལམ་ལྟ་བའི་ཚོང་རྒྱ་ཁོ་དེ་འདྲ་བའི་གཞི་ཤེས་ཀྱིས་ཉན་རང་གི་བཞེད་པའམ་འདོད་པ་དེ་གྲུབ་པ་ཡིན་པ་ཡིན་ཙང་འདོད་པ་གྲུབ་པའི་ཆ་ནས་དེ་ཡུམ་དུ་བཤད་པ་རེད་བ་ཟེར་ཡིན་པ་ཡིན་ཙང་འདོད་པ་གྲུབ་པའི་གི་ཐབས་ཙམ་དུ་བཤད་པ་རེད་མ་གཏོགས་ཡིན་གཅིག་མིན་གཅིག་སློབ་ལམ་ལ་ཡིན་དགོས་ཀྱི་མ་རེད་ཨ་ནི་དགྲ་བཅོམ་པའི་རྒྱུད་ལ་ཡང་དེ་ནས་གཞི་ཤེས་ཡོད་རེད། ད་ནམ་རྒྱུན་ང་ཚོ་ལས་ག་རེ་ཡོད་རེད། རྣམ་བཞག་གི་རྟེན་གྱི་དབང་དུ་བྱས་པ་ཡིན་ན་སློབ་པ་ཁོ་ནའི་རྒྱུད་ལ་ཡོད། སྐྱེ་བའི་རྟེན་གྱི་དབང་དུ་བྱས་ན་དགྲ་བཅོམ་པའི་རྒྱུད་ལ་ཡོད་ལ། ད་གསེར་ཕྲེང་བྱས་ན་ད་ག་རང་ཐུགས་སུ་བཞག་དགོས་རེད། ཡིག་ཆ་བྱས་ན་འཕགས་པ་མཐའ་དག་གི་རྒྱུད་ལ་ཡོད་ཟེར། གསེར་ཕྲེང་འཕགས་པ་མཐའ་དག་རྒྱུད་ལ་བཞག་ཐུབ་ཀྱི་མེད་པ།

ཐེག་པ་གསུམ་པོ་གང་རུང་གི་མངོན་རྟོགས་ན་མཁྱེན་གསུམ་གང་རུང་ཡིན་པས་ཁྱབ་ཟེར་གསུངས་པ་རེད་གསུངས་པ་ཡིན་ཙང་ན་དོགས་པ་ག་རེ་ལེགས་དགོས་ད་དོགས་པ་ཟེར་ན་བཏང་གི་ཡོད་རེད་བ་མང་པོ་དེ་ལབ་པ་ཡིན་ན་གཞི་ཤེས་ཀྱི་མཚན་ཉིད་ག་རེ་རེད་གང་ཟག་བདག་མེད་རྟོགས་པའི་ཉི་ཚེ་བའི་མཁྱེན་པ་ཟེར་ལབ་ཀྱི་རེད་ད་ར། ལམ་ཤེས་ཀྱི་མཚན་ཉིད་ག་རེ་ལབ་ཀྱི་རེད་ཟེར་ལབ་ན་དེ་ནི། གར་ས། ལམ་གསུམ་རང་བཞིན་མེད་པར་རྟོགས་པས་རྫོགས་སྨིན་སྦྱང་གསུམ་མ་བྱས་པའི་སྔ་རོལ་ཏུ་ཡང་དག་མཐའ་མངོན་དུ་བྱེད་མི་ནུས་པའམ་མི་བྱེད་པའི་སློབ་ལམ་ཟེར་བ་དེ་མང་པོ་ཡོད་རེད